མི་གསལ་བའི་ནུས་པའི་ངོར་གནས། དངོས་པོ་དེ་དག་གི་ཁྱད་པར་དེ་མངོན་པར་གསལ་བའི་བདག་ཉིད་དུ་གནས་ཏེ་དུ་བ་གང་གིས་སྤྱི་དང་ཁྱད་པར་དེ་དག་ཐ་དད་དུ་འཇོག་ནུས་པའི་ཕྱིར་རོ། ཟེར་བ་དེར་སྤྱི་མངོན་པར་གསལ་བའི་རང་བཞིན་དུ་གནས་སྤྱི་མངོན་པར་མི་གསལ་བའི་རང་བཞིན་གནས་སོང་ན་ཐ་དད་ཆགས་ཆགས་པ་རེད་དེ་ཆགས་ན་རྫས་ཐ་དད་རེད་བ་ཁྱོད་རང་ཚོ་ལུགས་ལ་ཐ་དད་ཡིན་ན་རྫས་ཐ་དད་ཡིན་པའི་ཁྱབ་འགྲོ་བ་རེད་བ་འདུག་ཟེར་ད་འདོད་ཟེར་ན། ཇི་ལྟར་བུམ་སྣམ་སོགས་ཕན་ཚུན་གཅིག་ལ་གཅིག་གི་བློ་མི་སྐྱེ་བ་བཞིན་དུ། ད་ག་རེ། བུམ་རྣམས་སོ། ནང་དེ་འོག་ཐ་དད་གཅིག་ལས་ཀུན་ཏུ་དབབ་སྟེ། ཇི་ལྟར་དཔེ་ཁོ་ལ། ཇི་ལྟར་བུམ་སྣམ་སོགས་ཕན་ཚུན་གཅིག་ལ་གཅིག་གི་བློ་མི་སྐྱེ་བ་བཞིན་དུ། ད་གཅིག་ལ་གཅིག་གི་བློ་མི་དཔེར་ན་བུམ་པ་ལ་སྣམ་བུའི་བློ་མི་སྐྱེ་སྣམ་བུ་ལ་བུམ་པའི་རྣམ་པ་མི་སྐྱེ། མི་སྐྱེ་ན་བུམ་པའི་སྟེང་དུ་སྣམ་བུའི་བློ་སྐྱེ་བའི་ཕྱིར་སྤྱི་ཚོགས་མེད་ཡིན་པའི་རྟགས། ད་སྣམ་བུའི་སྟེང་དུ་བུམ་པའི་བུམ་བློ་སྐྱེ་བའི་སྤྱི་ཚོགས་མེད་པའི་རྟགས་བསྟན་གྱི་འདུག་ཨང། ཁོ་དཔེ་བཀོད་སོང་ངམ། ཕན་ཚུན་གཅིག་གིས་གཅིག་ལ་བློ་མི་སྐྱེ་བ་བཞིན་དུ། སྤྱི་དང། ད་འབྲས་བུ་རྣམས་རྣམ་འགྱུར་གཏམ་གྱི་སྟེང་དུ་ཡོད་མཁན་གྱི་ཁྱད་པར་དུ་འདོད་པའི། འོ། གཙོ་བོ་དང་རྣམ་འགྱུར་ལའང་སྤྱི་དང་ཁྱད་པར་གྱི་བློ་སྐྱེ་བ་ཅན་དུ་མི་འགྱུར་བར་ཐལ་གཅིག་ལ། རྣམ་འགྱུར་བྱེ་བྲག་བྱེ་བྲག་གི་བློ་སྐྱེ། འོ། གཅིག་ལ། སྤྱི་རེད་བྱས་ནས་སྤྱི་གཙོ་བོ། བར་འོག་ཁྱད་པར་ཅན་དུ་སྐྱེ་བ་ཅན་དུ་མི་འགྱུར་བར་ཐལ་འདོད་པ་དེ་ན་ནི་ཕྱིར་རོ་ཞེས། སྤྱི་དང་རྣམ་འགྱུར་རྣམས་ལ། བར་འོག་རྫས་ཐ་དད་ཡིན་ཟེར་ལབ་གྱུར་ན་རེད་བ། རེད་བ་རྫས་ཐ་དད་པ་ཡིན་པར་འདོད་ཟེར་ན། ཇི་ལྟར་བུམ་སྣམ་སོགས་ཕན་ཚུན་གཅིག་གིས་གཅིག་ལ་བློ་མི་སྐྱེ་བ་རེད་བ་མི་སྐྱེ་བ་བཞིན་དུ་སྤྱི་དང་ཁྱད་པར་དུ་འདོད་པའི་གཙོ་བོ་དང། རྣམ་འགྱུར་ལའང་སྤྱི་དང་ཁྱད་པར་གྱི་བློ་སྐྱེ་བ་ཅན་དུ་མི་འགྱུར་བར་ཐལ། སྤྱི་དང། ད་དོན་དག་འདི་མེད་ན་ཟེར་ན། དཔེར་ན་བུམ་པ་ལྟ་བུ་ལ་བྱས་ན། བུམ་པ་དེ། སྤྱི་དང། ད། ཁོ་རང་གི་ལུགས་ལ་བུམ་པ་དེ་སྤྱི་དང་བྱེ་བྲག་གཉིས་ཀ་ཨ་ཡིན། རེད་བ། བུམ་པ་དེ་སྤྱི་དང་བྱེ་བྲག་གཉིས་ཀ་རེད་དེ་ཨ་ར་བ། ཡིན་ད་བུམ་པ་ལ་སྤྱི་ཡི་བློ་སྐྱེ་གི་རེད་བ། རྣམ། བྱེ་བྲག་གི་བློ་ཡང་སྐྱེ་གི་རེད་བ། ཡིན་དུས་ད་དེ་འདྲའི་བློ་དེ་ལ་ད། ཁོ་གཉིས་གཉིས་མོ་རྫས་ཐ་དད་ཡིན་ན། སྤྱི་དང་རྣམ་འགྱུར་རྣམས་རྫས་ཐ་དད་ཡིན་ན། བུམ་པ་ལྟ་བུ་སྤྱི་སྐྱེ་ར་གཅིག་ལ་སྤྱི་བློ་དང། ནི། ག་རེ་འགོ་ད་བྱེ་བྲག་གི་བློ་མི་སྐྱེ་བར་ཐལ་དེ་ཡིན་པ་ན་བསམ་གི་སྤྱི་དང་ཁྱད་པར་གྱི་བློ་སྐྱེ་བ་ཅན་དུ་མི་འགྱུར་བར་ཐལ།

སྤྱི་བློ་མི་སྐྱེ་ཟེར་གོ་ར་དགོས་ཏེ། སྤྱི་དང། རྣམ་འགྱུར་གཉིས་མོ་དེ། རྫས་ཐ་དད་ཡིན་པའི་ཕྱིར་འབྲེལ་མེད་དོན་གཞན་ཡིན་པའི་ཕྱིར་ཡིན་དང་ཁོ་ལ་རྣམ་འགྱུར་གྱི་ཁར་འོ་སྤྱི་བློ་མི་སྐྱེ་བ་ཡང་མེད་ན་སྤྱི་བློ་མི་སྐྱེ་བ་དང་ཡང་མེད་ན་རྣམ་འགྱུར་འོ་འབྲས་བུ་ཡིན་པ་འདི་འབྲས་བུ་རེད་སྙམ་པའི་བློ་མི་སྐྱེ་བ་འཇུག་དགོས་རེད་དེ་བཏང་གི་ཡོད་ས་རེད། བུམ་སྣམ་སོགས་ཕན་ཚུན་གཅིག་ལ་གཅིག་བློ་མི་སྐྱེ་བ་བཞིན་དུ་སྤྱི་དང་ཁྱད་པར་དུ་འདོད་པའི། སྤྱི་དང་ཁྱད་པར་དུ་འདོད་པའི་གཙོ་བོ་དང། སྤྱི་དང་ཁྱད་པར་དུ་འདོད་པའི་གཙོ་བོ་དང། སྤྱི་གོ་ལ་གཙོ་བོ་དེ་བྱ། ཁྱད་པར་དུ་འདོད་ཡས་ལ་རྣམ་འགྱུར་བྱ་རྣམ་འགྱུར་རྣམས་ལའང། སྤྱི་དང་ཁྱད་པར་གྱི་བློ་སྐྱེ་བ་ཅན་དུ་མི་འགྱུར་བ་དང། འདུག་སྟེ་བརྟགས་ན་འདི་ལུས་ས་རེད། སྤྱིར་འདོད་པའི་སྤྱི་གཙོ་བོ་སྤྱིར་ཁས་ལེན་པའི་འོ་གཙོ་བོ་སྤྱིར་ཁས་ལེན་པའི་ཁོ་དང། ཁྱད་པར་ཁྱད་པར་དུ་འདོད་ཡས་ཁྱད་པར་སེམས་ཐག་བྱེ་བྲག་ཏུ་འདོད་ཡས་ཡི་རྣམ་འགྱུར་ཅིག་ཡོད་ར་བ་ཁོ་གཉིས་གཉིས་ལ་གཅིག་ལ་སྤྱི་བློ་སྐྱེ་གཅིག་ལ། རྣམ་འགྱུར་གྱི་བློ་སྐྱེ་གི་ར་བ། དེ་མི་སྐྱེ་བར་ཐལ་ཁོའི་སྟེང་དུ། དཔེར་ན་བུམ་པ་ལ་སོགས་པ་དེ་ཚོའི་རྣམ་འགྱུར་དེ་དག་གི་སྟེང་དུ། འདི་བུམ་པའོ་སྙམ་པའི་བློ་སྐྱེ་བྱེད་ཀྱི་རྒྱུ། མེད་པའི་ཕྱིར་དེ་ཁོའི་སྟེང་དུ་སྤྱི་གཙོ་བོ་དེ་མེད་པའི་ཕྱིར་མེད་ཡ་ད་བུམ་པ་དང་སྤྱི་གཙོ་བོ་གཉིས་པོ་དེ། རྫས་ཐ་དད་དུ་ཁྱེད་ཁས་ལེན་པའི་ཕྱིར། གོ་བ་དེ་ཡིན་པ་དང་བསྡུས་པ་དེ་ན་བྱེད།